ལུང་འདི་ནི་བསལ་བ་དང་ཡོན་ཏན་མཐའ་དག་དེ་ནི་སྒྲུབ་པར་ཁས་བླངས་པ་ཡིན་ལ་ཉེས་པ་རེ་རེ་ནས་ཉེས་པ་རེ་རེ་བག་ཆགས་དང་བཅས་པ་དག་པར་བྱེད་པ་དང་ཡོན་ཏན་རེ་རེ་མཐར་ཐུག་པ་རྒྱས་པར་བྱེད་པ་ལ་བསྐལ་པ་དུ་མ་ཞིག་གོམས་དགོས་ན་གོམས་དགོས་ན་ད་ནི་དེ་དག་སེལ་བ་དང་སྒྲུབ་པའི་བརྩོན་འགྲུས་ཀྱི་ཆ་ཤས་ཙམ་ཡང་དེ་ནི་མི་སྣང་བས་བདག་གིས་དལ་བ་དོན་མེད་དུ་བཏང་འདུག་སྙམ་དུ་བསམས་ནས་རང་གིས་རང་བསྐུལ་དགོས་ཏེ།

དེ་ཡང་དང་པོ་ཅི་ཐོད་ཐོད་དུ་མི་འཇུག་པ་དེ་ནི་ལེགས་པར་བརྟགས་ནས་ནུས་ན་ནུས་པར་བརྟགས་ན་འཇུག་ལ། མི་ནུས་ན་མི་འཇུག་པ་དང་སོ་ཞུགས་ནས། བར་སྐབས་སུ་འདོར་བ་ལས་དང་པོ་ནས་མི་རྩོམ་པ་མཆོག་ཡིན་ནོ་ད་ལྟ་དེ་ལ། བརྩོན་འགྲུས་རྩོམ་པའི་ཚེ་ཡང་དང་པོ་ནས་དེ་ནི། དང་པོ་དཔེ་གཟབ་གཟབ་བྱས་ནས་དཔེ་ཞིབ་པོ་གཅིག་ཡིན་བསམ་པ་རེད། དང་པོ་ནས་ནུས་མི་ནུས། དེ་རྩོམ་ག་ས་ལས་ཀ་དེ་ནུས་མི་ནུས། འོ་དེ་ནི་མ་བརྟགས་པར་བྱས་འོ་དེ་ནི་དང་པོ་དང་པོ་གཅིག་ག་ས་རེད་བས་ནི།

སྡུག་བསྔལ་འཕེལ་བ་དང་དེ་ལས་སྔ་མ་དེ་བྱ་བར་བསམས་པས་དགེ་བ་གཞན་མི་འགྲུབ་པ་དང་སྔ་མ་དེ་ལས་ལོག་པས་སྔ་མ་དེ་ལས་ལོག་པའི་སྐྱོན་ཡང་འབྲས་བུ་དམན་པ་དང་སྔ་མ་དེ་ཉིད་ཀྱང་མཐར་མ་ཕྱིན་པས་རྫོགས་པར་མི་འགྲུབ་པའི་ཕྱིར་དེ་སུ་ལྟར་ན་མདོར་ན་བྱ་བ། མདོར་ན་གང་བྱ་བ་ཡི་དམ་བཅའ་བ་དེ་ཡང་མགོ་ཐོན་མགོ་མི་ཐོན་ལ་གཞན་སྒྲུབ་པའི་གེགས་སུ་འགྱུར་ཞིང་དེའི་རྒྱུ་མཐུན་གྱིས་དེ་ནི་སྡོམ་པ་འདི་ནི་ཁས་བླངས་པའི་དམ་བཅའ་ཡང་མི་བརྟན་པའོ་དེ་ནི་དེ་འདྲ་ཞིག་གི་དོན་ནའོ་དེ་ནི།

ད་འོ་ན་ཡང་ཉིད་དེ་ནི་སེམས་ཅན་ཤ་སྟག་མི་རེ་བ། སེམས་ཅན་ཡང་དོན་དེ་སེམས་ཅན་དོན་ཡིན་ནའི་འདྲ་སྐྱེ་སོགས་སྐྱེ་བ་སླ་བ་ཡིན་ནའི་འདྲ་སངས་རྒྱས་གོ་འཕང་ཡིན་ནའི་འདྲ། འོ་དེ་ཐོབ་པའི་ཐབས་དེ་རང་ཉིད་གཅིག་པུ་གཅིག་པུར་འགོག་དགོས། དེ་ཡང་གཞན་གྱིས་རང་ལྟར་བྱ་མི་ནུས་ཀྱི་རང་གིས་ནུས་སོ་སྙམ་དུ་དེའི་ཕྱོགས་སུ་འོ་དེ་ནི་གཞན་པས་ང་ནང་བཞིན་བྱས་པའི་ཉམས་སུ་ལམ་ཉམས་སུ་ལེན་ཐུབ་ཀྱི་མ་རེད་ངས་ནུས་ཀྱི་རེད་བསམ་པ་འདྲ་བས་དེ་ནི་བློ་གདེང་ཆགས། དེ་ལྟར་མཐོང་ནས་སྒྲུབ་པའི་ཚེ་ཡང་དེ་ནི་ཉོན་མོངས་པ་དང།

འདུན་པ་དྲག་པོའི་མོས་པའི་སྟོབས་ཀྱིས་བརྩོན་འགྲུས་མ་སྐྱེས་པ་སྐྱེད་བྱེད་སྐྱེས་ཟིན་མི་ལྡོག་པའི་རྒྱུ་རུ་བརྟན་པའི་སྟོབས་སམ། དེ་ནས་ང་རྒྱལ་གྱི་སྟོབས་གྲུབ་ནས། དང་པོ་འཇུག་པའི་ཚེ་ཡང་དགའ་བཞིན་དུ་འཇུག་པ་དང་ཞུགས་པའི་ཚེ་ཡང་དེ་ནི་ལས་དེའི་འཕྲོ་མི་གཅོད་པར་མི་འདོད་པར་མི་ངོམས་པས་དེ་ནི་མི་ངོམས་པའི་བསམ་པ་ནི་དགའ་བའི་སྟོབས་ཡིན་པས་དེ་བསྐྱེད་པར་བྱའོ། དང་པོ་འཇུག་པའི་ཚེ་ན་ཡང་དགའ་བཞིན་སྤྲོ་བཞིན་འཇུག། ལམ་ལ་ལས་བྱ་བ་དེ་ལ་ཞུགས་ཚར་ནས་ཡང་དེ་ནི་དེ་ག་ཅིག་འཕྲོ་མི་གཅོད་བསམ་པ་བྱས་ནས་འདོན་ཚར་ཡང་གཉིས་པ་རྒྱུན་མཐུད་ནི་བར། འོ་དེ་ནི་བའི་ལམ་གྱི་ཉམས་སུ་བླངས་ནས།

སྐྱེས་བུ་འབྲིང་བའི་ཉམས་རྟོགས་ཅན་མཐར་མྱོང་བ་དེར་སོང་ན་སྐྱེས་བུ་ཆེན་པོའི་བློ་སྦྱང་བ་མ་གཏོགས་པ་ཅིག་དེ་ག་ཟེ་གི་དེ་ནི་འོ་ཆོག་ཤེས་བྱེད་ཀྱི་བ་མ་རེད་ས་དེ་སེམས་མི་འདུག་ཞེས་སོགས་དེ་ནི་ཕྱི་མ་འདི་གལ་ཆེ་སྟེ་ཡོན་ཏན་སྔ་མ་དེས་ཆོག་ཤེས་བྱས་ན། ཁྱད་པར་གོང་མ་མང་པོ་ཐོབ་པ་ལ་གེགས་ཆེན་པོར་འགྱུར་ཞེས་ལོགས་སུ་ཐར་སྐྱེས་བུ།